ཉེས་པ་ཆེན་པོ་བཞི་པས་བསམ་གྱིས་མི་ཁྱབ་པ་བོད་རྒྱ་ཆེན་པོ་བཞི་པོ་ཞིག་ཏུ་གྱུར་སོང་བསམ་པ་གསུམ་བྱིན་གྱིས་བརླབས། དེ་རེད་ད་གཞི་ནས་ད་གཏོར་མ་འབུལ་ས་དེ་རང་གིས་རང་ལ་གཏོར་མ་འབུལ་ཡས་དེ། ཐ་དད་པོ་རང་ཡང་ལ་གཏོར་མ་འབུལ་ཡས་དེ་ཁ་སང་དངོས་གྲུབ་ཅིག་གནང་རོགས་གནང་ཟེར། དེའི་དོན་དག་ལ་དངོས་གྲུབ་ཞུ་ཡས་དོན་དག་ལ་གཏོར་མ་འབུལ་བས་རང་གིས་རང་ལ་དངོས་གྲུབ་གནང་ཡས་མེད་པ་ཡིན་ཙང་གཏོར་མགྲོན་གྱི་ཟུར་དུ་སྤྱན་དྲངས་པ་ལྟར་སྤྱན་དྲངས་ཏེ་གཅིག་གིས་གཅིག་རྐྱང་ལ་ཡང་དག་རེ་རང་གིས་འདུག་ཡས་རིམ་ལས་བཞི་ཁྲོད་ལྷོ་ཕྱོགས་རྒྱ་མཚོ་ཆེན་པོའི་འགྲམ།